དེ་རིང་གི་ང་ཚོའི་ལས་རིམ་འདིའི་ནང་མདོ་སྨད་རྒྱལ་མོ་རོང་འབར་ཁམས་ནས་ཡིན་པ་ཨེ་ལེན་ཟླ་བ་སྒྲོལ་མ་ཞེས་པ་ཁོང་ཆུང་དུས་ནས་རྒྱ་ནག་ལ་སློབ་གྲྭར་བསྐྱོད་རྗེས་རྒྱ་སྐད་ཐོག་གཞས་མ་གྲགས་ཅན་ཞིག་ཏུ་གྱུར་བ་དང་ཁོ་མོས་བཏང་བའི་གླུ་གཞས་མང་པོ་ཞིག་ཉི་ཧོང་ནང་ཧ་ཅང་དགའ་མོས་ཆེན་པོ་བྱེད་ཀྱི་ཡོད་པ་རེད། ཕྱིས་སུ་ཁོང་རང་བོད་སྐད་མ་ཤེས་པར་བློ་འགྱོད་དྲག་པོ་སྐྱེས་རྗེས་ཁོང་གིས་བོད་སྐད་དང་བོད་ཡིག་སྦྱངས་ནས་འདི་ལོ་བོད་སྐད་ཐོག་གླུ་གཞས་བཀྲ་ཤིས་གསུམ་འཛོམས་ཞེས་བཏང་བ་ཞིག་གཤམ་ལ་གསན་རོགས་གནང། གཞས་ཚིག་ནི་སྔོ་ཐིང་ཐིང་གི་ནམ་མཁའ་ལྗིད་ཏིག་ཏིག་གི་གངས་རི། ཡངས་ཤིག་ཤིག་གི་རྩྭ་ཐང་དྲི་ཞིམ་ཞིམ་གྱི་མེ་ཏོག་ང་ཚོའི་ཕ་ས་རེད་ང་ཚོའི་རེ་བ་རེད་ཕ་ཡུལ་ཡར་དར་སོང་བའི་བཀྲ་ཤིས་དགོད་འཛུམ་འཛུམ་གྱི་ཞལ་རས་དྲང་ཤིག་ཤིག་གི་གཤིས་ཀ་བརྗེ་འགྱུར་མེད་པའི་སྙིང་སྟོབས་ཡ་ཡོ་མེད་པའི་སེམས་པ། ང་ཚོའི་སྤུན་ཟླ་རེད་ང་ཚོའི་སྤོབས་པ་རེད་སྤུན་ཟླ་མཉམ་འཛོམས་ཡོང་བའི་བཀྲ་ཤིས་ཤོག་ང་ཚོའི་འགན་འཁྲི་རེད་ང་ཚོའི་ཕ་ནོར་རེད་འཛམ་གླིང་ཞི་བདེ་ཡོང་བའི་བཀྲ་ཤིས་ཤོག།

ཡང་སྐད་གྲགས་ཡོད་པའི་དེང་དུས་ཀྱི་བོད་གཞས་འཕུར་ཞེས་པ་གཏོང་མཁན་ཨ་ནུ་རིང་ལུགས་གཉིས་ཀྱིས་འདི་ལོ་འགྲོ་ཡ་ཞེས་བཏང་བ་གཤམ་ལ་གསན་རོགས་གནང་གཞས་འདིའི་ཚིག་ནི། ན་ཟླ་ཚོ་འགྲོ་ཡ། ལམ་ལ་ཆས་ཤིག་ད་ནི་འགྲོ་རན། བཀུར་དགོས་པ་ཞིག་བཀུར་ནས། གཡུག་དགོས་པ་ཞིག་གཡུག་ནས། འཚོལ་དགོས་པ་ཞིག་འཚོལ་དུ་འགྲོ། རང་ཉིད་ངོ་མ་དེ་འཚོལ་དུ་འགྲོ་ཡོང་སའི་ལམ་ཁ་དེ་གཅིག་ཀྱང་འགྲོ་སའི་གནས་ཡུལ་དེ་མི་གཅིག་པས་ང་ཚོ་མི་རེ་རེ་ལ་རྨི་ལམ་རེ་རེ། ཕུགས་བསམ་རེ་རེ་རེ་བ་རེ་རེ་ཁ་ཕྱོགས་རེ་རེ་དམིགས་ཡུལ་རེ་རེ་འཚོལ་སྙེག་གི་ལམ་ཁ་རེ་རེ་འཚོལ་བཞིན་པ་དེ་རེ་བ་ཡོད་པའི་རྟགས། འགྲོ་བཞིན་པ་དེ་དམིགས་ཡུལ་ཡོད་པའི་རྟགས། སད་ན་རྨི་ལམ་ཡིན་པ་ཤེས་པ་དེ་ང་ཚོའི་རྨི་ལམ་ཡིན། རི་མཐོན་པོ་རི་ལུང་བརྒྱུད་དགོས་གཟར་མོའི་རྫ་ལུང་བརྒྱུད་དགོས་དམར་པོ་མེ་དཔུང་འདྲ་བའི་ཡབ་ཆེན་གྱི་བློ་སྟོབས་གསན་དགོས།

གསེར་གྱི་ཉི་མ་ཡིན། ཁྱེད་མཚན་གྱི་ཟླ་བ་ཡིན། དུང་གི་ཟླ་བ་ཡིན། ཉི་མས་དྲོད་ཁོལ་བྱིན་བྱིན། སུ་དང་གང་གིས་བྱིན་མེད། ཟླ་བས་བསིལ་ཟེར་གནང་གནང། སུ་དང་གང་གིས་གནང་མེད། ཕ་ལོ་ཉི་མ་འདྲ་བོ་སྐུ་ཚེ་རིང། ངའི་མ་མོ་ཟླ་བ་འདྲ་བོ་སྐུ་ཚེ་རིང། ངའི་ཕ་མ་ཉི་ཟླ་འདྲ་བོ་སྐུ་ཚེ་རིང།